མཉམ་པར་འཇོག་པ་འདྲ་བ་འདུག་པས་ཏེ་ལོ་པ་ཡིན་ནམ་སྙམ་པ་ལ་ཡིན་ཡིན་གསུངས་པས། མངོན་ཤེས་མངའ་བར་ཤེས་ནས་ད་དེ་མངོན་ཤེས་ལ་ཐོགས་པ་མེད་མི་ཅིག་རེད་བཞག་ཕྱི་བཞིན་འབྲངས་པས། ད་དེ་ག་པར་ཕེབས་པ་ཡིན་ན་དེའི་རྗེས་ལ་ནཱ་རོ་པ་འབྲངས་ནས་དེ་པོ་ལྟར། མི་གཅིག་གིས་འབྲངས་པའི་ཁ་ཐུག་ལ། མི་གཅིག་གིས་རྣལ་འབྱོར་པ་དེ་ལ་རས་ཀྱི་སྟོད་གཡོགས་གཅིག་ལྕགས་ཀྱི་ཐུར་མས་གཟིར་ཏེ་ཕུལ་བས། རས་ཀྱི་སྟོད་གཡོགས་གོན་ཡ་གཅིག་ལ།

གསུངས་པ་ལ་སྡུག་བསྔལ་ལོ་ཞུས་པས་ད་ན་གི་འདུག་ཞུས། དེ་ནས་ཡང་ཐུར་མ་དེ་ཚུར་བཏོན། ཕྱག་གིས་འདུག་སེ་རེག་ནས། རོ་ག་ན་ཡི་ཕོ་ག་ན་ཡི། ད་དོན་དག་དེ་ཚ་བ་ན་བ་མེད་ཚ་བ་མེད་གསུངས་པའི་ས་རེད། རོ་ག་ན་ཡི་ཕོ་ག་ན་ཡི། ད་རྒྱ་གར་སྐད་སཾ་སྐྲྀ་ཏ་སྐད་ཡིན་གྱི་རེད་པ་ད་ན་ཡི་ན་ཡི་སེ་ན་ཡི་སེ་ད་ད་ལྟ་དེ་ཡི་དོ་མ་རེད་མ་རེད་ལབ་ཡ་དེ་ད་རོ་ག་ན་ཡི་ཕོ་ག་ན་ཡི། ད་སྐད་ཀྱི་གདངས་ཏེག་ཙ་ཏེག་ཙ་འགྱུར་འགྲོ་གི་རེད། དུས་ཚོད་ཁོ་རང་གི། ལོ་མང་པོ་ཕྱིན་ཡོང་དུས། ཅེས་གསུངས་པས་དེ་ལས་གྲོལ་ལོ་བསམ། ན་ཚ་དེ་ལས་གྲོལ། ཡང་ཕྱི་བཞིན་འབྲངས་པས་ད་དེ་ནས་ཡང་ཕེབས་ནས་དེ་རྗེས་ལ། རྗེས་ཕེབས་པའི་སྒང་ལ་ཏེ་ལོ་པ་སྔོན་ལ་ཕེབས་ནཱ་རོ་པ་རྒྱབ་ལོགས་ཀྱི་དེ་ཕྱི་བཞིན་འབྲངས་ནས་ཕེབས་པའི་སྒང་ལ། ཕེབས་པའི་སྒང་ལ་དེ་ནས་ཆུ་མིག་ཅིག་གི་ནང་ན་སྲིན་འབུའི་རིགས་གདུག་པ་ཅན་མང་པོ་འདུག་པ།

ད་འདི་ལ་ཟམ་པ་བྱེད་ནུས་སོ་གསུངས་པས་ནཱ་རོ་པས་རང་གི་ལུས་དེ་དེ་ལ་ཟམ་པ་བྱས་ཏེ་ས་དེ་ནས་བ་ད་གཟུགས་པོ་ཕར་བརྐྱངས་ནས་ནཱ་རོ་པ་བཞུགས་ཡོད་ས་དེའི་སྒང་ལ་ཨ་ནི་དེའི་སྒང་ལ་དེ་ནས་བླ་མ་ཕེབས་བཅུག་ནས་བ་ད་ཏེ་ལོ་པ་ཕེབས་བཅུག་ནས་བ་ད་དེ་ནས་དེའི་སྟེང་ནས་སློབ་དཔོན་གཤེགས་ཏེ་ཕར་བཞུད་དོ། ཕར་བཞུད་པའི་སྒང་ལ་དེ་ནས་དེར་ན་རོ་པའི་དེ་ནས་གཟུགས་པོ་ལ་དེ་བ་ད། ཨ་ནི་གངས་ཅན་བི་གའི་ན་རོ་པ་ཆུ་ནང་ལ་མར་ཟགས་སོང་བ་ད་ཕར་ཕེབས་སྒང་ལ་ག་རུ་དེ་ནས་ཏེ་ལོ་པ་ཕར་ཕེབས་ཕར་ཕྱོགས་ཕེབས་འགྲོ་སྒང་ལ་རྡོག་རྫིས་ཅིག་བཏང་ནས་རི་ཤུགས་ཆེ་ས་ཅིག་ན་རྡོག་རྫིས་ཅིག་བཏང་ནས་ཕར་ཕེབས་སོང་རྡོག་རྫིས་ཅིག་བཏང་ཕེབས་སོང་ཆུ་ནང་མར་ཟགས་སོང་ད། ནུ་བ་དང་གྲོད་ཁོག་དང་དེ་ཚོ་གང་ག་ཆུ་ནང་མར་ཐུག་ཨ་ནི་འབུ་སྲིན་སོ་རྒྱག་མི་དེ་ཚོ་གི་པའི་གྲོད་པ་དང་ད་དེ་ཚོ་གང་ག་ལ་པའི་སྦུ་གུ་བཟས་ནས། འོ་ད་དེ་ནས། ན་རོ་པའི་གསུས་པ་ལ་སྲིན་བུས་སོས་བཏབ་སྟེ་ཆུ་བུར་ཆུ་བུར་དུ་སོང་བ་ལ་ཟེར། ད་ཡང་ཨ་ནི་སློབ་དཔོན་གྱིས་མི་ནའམ་གསུངས་རེད་ན་གི་མི་འདུག་གས་གསུངས་རེད། གསུངས་པ་ལ་ཨ་ནི་ཨོ། དེ་ནས། ཨ་ནི་སྡུག་བསྔལ་ལོ་བྱས་པས་ཟེར་རོ་ད། ད་ནཱ་རོ་པ་ག་གཱས་པའི་ཏེ་ལོ་པ་བླ་མ་ལ་ག་གཱས་དེ་དད་ལོག་འདྲ་པོ་ཤོར་ཡོག་མ་རེད་བ་ད་ཁོང་ཁྲོ་འདྲ་པོ་མ་སྐྱེས་པ་བྱས་ནས་པའི་ཨིན་ཛ་སྡུག་བསྔལ་ལོ་ཞེས་པ་རེད། བྱས་པས་སྔར་བཞིན་བྱིན་ནས་གྲོལ་ལོ། ཡ་རོ་ག་ན་ཡོད་བྷོ་ག་ན་ཡོད་ས་བྱིན་གྱིས་བརླབས་ནས་བླ་མས་གྲོལ་རེད་དྲག་འགྲོ་རེད་ལམ་སང། ཡང་ཕྱི་བཞིན་འབྲངས་པས་ས་ད་ཡང་ཏེ་ལོ་པ་ག་པར་ཕེབས་ས་ལ་དེ་ནཱ་རོ་པའི་དེ་ལྟ་བུ་རེད་ད་རྗེས་སུ་འབྲངས་ནས་ད་གང་ཅིའི་ཆོས་ཞུ་དགོས་པ་རེད་བ་ད་མན་ངག་གནང་དགོས་པ་རེད་བ། དེ་ཡིན་དུ་བ་ན། རྒྱལ་པོའི་བཙུན་མོ་སྐྱེད་མོས་ཚལ་དུ་འགྲོ་བར་གཟིགས་ཏེ་ས། རྒྱལ་པོའི་བཙུན་མོ་དེ་བི་ཀའི་སྐྱེད་མོས་ཚལ་དུ་འགྲོ་བར་གཟིགས་ཏེ་གླིང་ག་ལ་བའི་འགྲོ་བར་གཟིགས་ཏེ། སྐྱེས་བུ་སྙིང་སྟོབས་དང་ལྡན་པ་བཙུན་མོའི་ནུ་མ་མཉེད་ནུས་པ་དག་ཡོད་དམ་ཟེར་བ་འོ་ད་ཏེ་ལོ་པས། ཡ། མ། ཕྱིར་ལོག་དུས་གཟིགས་ནས། དུ་བ་ད།

བྲམ་ཟེ་གྱི་ཆ་བྱད་སཱ་དྷུ་འདྲ་པོ་ཅིག་ཆ་བྱད་བྱས་བ་ད་ཕྲེང་བ་དེ་ཚོ་གོན་མེ་ཏོག་སྐེ་ལ་གཡོགས་འོ་ན་ལག་པ་ལ་མེ་ཏོག་ཁུར། ཆ་བྱད་བྱས་ནས་མེ་ཏོག་གི་ཕྲེང་བ་ཅིག་བཟུང་ནས་སྒོ་ལ་བསྡད་པའི་ཚེ་བཙུན་མོ་མར་ཡོང་ས་དེ་ལ་རེད་བ་ད། སཱ་དྷུ་འདྲ་པོ་རེ་ཡིན་མདོག་མདོག་བྲམ་ཟེ་རེད་བ་ད་སྒོར་བསྡད་པས་ཚུར་ལོག་པ་ན་དེའི་དྲུང་དུ་རིག་བྱེད་བཏོན་པས་ས། ད་བཙུན་མོ་བི་གའི་གླིང་ག་ལ་ཕེབས་བྱས་ནས་ཚུར་ལོག་ཡོང་ལམ་ཁ་སྒུག་ཏུ་ཡོད་ཚར་བ། ཨ་ནི་བཙུན་མོའི་དྲུང་ལ་རིག་བྱེད་བཀྲ་ཤིས་འདྲ་པོ་བྱས་ཡོད་ག་ལ་བཙུན་མོ་དགའ་གི་རེད་བ་ད། ཅིག་མེ་ཏོག་རེད་བྱས་ཚ་དུས་རེད་བསམ་ནས་རེད་བ་ད་དེ་བྱས་ག་ལ་བཀྲ་ཤིས་སོ་ཟེར་ས་རེད་བ་ད་བཀྲ་ཤིས་སོ་ཟེར། མེ་ཏོག་གི་ཕྲེང་བ་དེ་བཙུན་མོ་ལ་བཅིངས་ནས་ཟ་མེ་ཏོག་གི་ཕྲེང་བ་དེ་བཙུན་མོ་ལ་ཕར་ཏོག་ཙི་གཡོགས་བཙུན་མོ་གུག་གུག་རེད་བྱས་གི་ཡོད་རེད་བ་བཙུན་མོ་ལ་ཕར་བཅིངས་ནས་ཨ་ནི་ནུ་མ་དེ་མཉེས་ཤག་རེད་ཟེར། རེད་བ་ད་ནུ་མ་དེ་ཐུག་ཤག་རེད། གཉིས་ཕྱོགས་ཕྱོགས་རེ་བྱེ་བ་རོ་ད། ནུ་མ་དེ་ཏོག་ཙི་ཐུག་ཤག་རེད་ད། ནུ་མ་མཉེས་པས་ཨ་ནི་འཁོར་རྣམས་ཀྱིས་དབྱུག་གུ་དབྱུག་པ་གཞུས་ནས་ད། དབྱུག་པ་གཞུས་ནས་འཁོར། དབྱུག་གུ་བསྣུན་ཏེ་བརྡུངས་པས་ཕྱིར་སྙུང་སོ་ད། ཉེས་དག་ཡ་ད་ཁྱོད་ཀྱི་ར་ནི། རེ་རེ་བ་དོན་དམ་ནི་བའི་བཙུན་མོ་གི་ནུ་མ་མཉེས་ཤག་ན་དེ་ནི་ཉེས་དག་རག་ར་རེད་བ་ད། སྙུང་བ་ན་སློབ་དཔོན་བྱོན་ནས་སོ་ད་ཡང་ཏེ་ལོ་པ་ཕེབས་ནས། ཨ་ནི་ན་གི་མི་ནའམ་གསུངས་ན་གི་མི་འདུག་པས་གསུངས་རེད་ད། མི་ནའམ་གསུངས་སྔར་བཞིན་སོས་ཟ། འདི་ནི། དེ་ནས་ཡང་ཕྱི་བཞིན་འབྲངས་པས་ས། ད་དུང་ཆོས་གང་གསུངས་ཡོད་མ་རེད་ཨ་བླ་མ་ཞལ་མ་གྲགས་ཀྱིས་ཕེབས་སོང་རེད་དེ་ཚ་ཚ་ནས་རོ་ད་གོ་ལོག་དེ་ཚེ་ཚ་སོང་ན་ཨ་ནི་བླ་མ་ཕེབས་སོང་ཨ་ནི་དེའི་རྗེས་ལ་དེ་ནི་ཡང་བླ་མའི་རྗེས་ལ་འབྲངས་ནས། ད་ཡང་བློན་པོའི་བག་མ་འགྲོ་བ་གཟིགས་ནས་ས་བློན་པོ་གཅིག་གིས་བག་མ་བཏང་ཡང

ཡང་བྲམ་ཟེ་ཆེས་ཆེ། བྱོན་པས། ཁོང་རྣམས་བཀྲ་ཤིས་སོ་ཟེར་སྲིད་ད། ཁོ་ཚོའི་བུ་གའི་བག་སྟོན་ཚུར་སླེབས་ཡོང་དུས། ནཱ་རོ་པའི་བྲམ་ཟེ་ཆས་བྱས་མེ་ཏོག་ཁུར་ཡོང་དུས་རྟེན་འབྲེལ་རྩི་གི་རེད་བ་ད། ཞེ་དྲག་བཀྲ་ཤིས་འདྲ་བོ་ཡག་པོ་བྱུང་རྟེན་འབྲེལ་ཡག་པོ་བྱུང་བསམ་ནས་གང་ག་གི་དགའ་པོ་རེ་བྱེད་ནས་རེད་བ་ད། བཀྲ་ཤིས་སོ་ཟེར་བ་ན་བག་མ་ལ་མེ་ཏོག་བཏགས་པས་ཟ། བག་མ་ལ་མེ་ཏོག་ཕར་གཡོགས། མེ་ཏོག་གཡོགས་པ་ད་དེ་པང་དུ་བཙངས་ཏེ་ཟེར་པང་ལ་བཏབ་ནས་བྲོས་ཡོང་བ་ད། པང་པང་མ་ད་ཁྱིམ་མི་ཡོང། བར་མ་དུ་ཁེལ་ནས་དེ་ནས། ཁུར་བར་བརྩམས་པ་ན་ཟེར། ད་བློན་པོ་ལ་བརྙས་པ་འདི་ལྟར་ཟེར། ད་དེ་འདྲའི་མི་དེ་གས་པས་བློན་པོ་ལ་བརྙས་བཅོས་འདི་འདྲ་བྱས་རེད་ཟེར། འོ་ད་བློན་པོ་ལ་བརྙས་པ་འདི་ལྟར་བྱས་པ་ཟེར་ཏེ་བརྡུངས་ནས་རྐང་ལག་བཞི་བཅད། འོ་ད་ཉེས་དག་ཡག་ཐག་ཆོད་ཅིག་བཏང། རྐང་པ་དང་ལག་པ་དེ་ཚོ་ཕར་བཅད། འདི་ནས་དྲིལ། འོ་ད་བཅད་དེ་བཞག་གོ་ཟེར། དེར་ད་རེས་རྐང་ལག་གཅོད་པ་ད་མཐུད་མི་ཐུབ་བསམ་ནི་རེད་པ་ད་ནཱ་རོ་པའི་བི་ཀའི་ཐུགས་ལ་བས་ད་ད་རེས་ཁ་སེང་ཡིན་ན་ད་ལམ་སང་དྲག་འགྲོ་གི་རེད་ད་ད་རེས་ད་རྐང་ལག་གང་ག་བཅད་ཚར་རེད་ད་ཡར་མཐུད་ཡ་ན་ཡོད་ཀྱི་མ་རེད་པས་བསགས་སོ་བསམ་ད་རེད་པ་ད། གསོ་བའི་ཐབས་མེད་དགོངས་ཙ་ན་ཨ་ནི་ཡང་ཏཻ་ལོ་པ་ཕེབས་ཡོང་རེད། ཏཻ་ལོ་པ་ཕེབས་ནི་ན་གི་མི་འདུག་པས་གསུངས་རེད་ཨང་ན་གི་རྐང་ལག་གང་ག་བཅད་ཚར་ནི་ཨ་ནི་ན་གི་མི་འདུག་པས་གསུངས་ན་ད་ད་ང་ཚོ་ཡིན་ན་ག་རེ་བསམ་ས་རེད་རླུང་ལངས་ས་རེད་བ་ད་རྐང་ལག་གང་ག་བཅད་ཚར་རེད་ད་དུང་ན་གི་མི་འདུག་པས་ཡིན་ན་ཅིག་བསམ་རེད་བ་ད་བླ་མས་པས་མི་གསུང་དགུ་གསུང་ད་འདི་འདྲ་བྱས་ཆོག་བསམ་རེད་བ་ད། གསུང་དགོས་ཡ་ཆོས་དད་མ་བཟང་པོ་བྱེད། དེ་འདྲ། བསམ་བསྡད་ཀྱི་རེད་པ་ད། ནཱ་རོ་པའི་དེ་འདྲའི་ཁྱོན་ནས་རྣམ་རྟོག་འཁྲུངས་ཡོད་མ་རེད། བླ་མ་ལ་ལེ་བདའ་འདྲ་པོ་གཅིག་བླ་མས་བྱས་ནས་ང་འདི་བྱུང་སོང་ས་ཡ་དེ་ཁྱོན་ནས་ཡོད་མ་རེད་བ། ད་སུ་སུ་གི་ཐོག་ནས་དེ་འདྲའི། དེར་ད་རེས་རྐང་དེ་རེད། སློབ་དཔོན་བྱོན་ནས་སྔར་ལྟར་གསོས་སོ། ཨ་ནི་ན་བ་མེད་ཚ་བ་མེད་གསུངས་ནས་རྐང་ལག་དེ་ཚོ་སྦྱར་ནས་ཡར་གསོས་བཞག་རེད་ལམ་སང། གསོས་བཞག་རེད། ད་དེ་ཡིན་དུས་ཡང་ཕྱི་བཞིན་འབྲངས་པས་གྲོང་ཁྱེར་གཅིག་ན། ད་གྲོང་ཁྱེར་ཆེན་པོ་གཅིག་ན་དགའ་སྟོན་བྱས་པ། ཞེ་དྲག་གི་པའི་རྟེན་འབྲེལ་བྱས་ནས་པའི། ད་གྲོང་ཁྱེར་གཅིག་ན་དགའ་སྟོན་བྱས་པའི་ཁ་ཐུག་ཅིག་ལ། དགའ་སྟོན་སྟོན་མོ་ཆེན་པོ་བྱས་པའི་ཁ་ཐུག་ལ། བྱས་པ་ལ། ད་ཁྱེད་རང། སློངས་ཤོག་གསུངས་པས་ད་ཁ་ཟས་ཁ་ལག་ཟ་ཡ། སློང་སློང་ག་རྒྱུགས་གསུངས་རེད། སློང་ག་རྒྱུགས་གསུངས་ནས་སློངས་ཤིག་གསུངས་ཟ། བསླངས་པས་ཟ། ཚོད་མ་སྣོད་གང་བྱིན་བྱུང་བ་ཟ། ཚོད་མ། སྣོད་གང་རེད་བ་ད་བྱིན་བྱུང་བ་སློབ་དཔོན་ལ་ཞུས་པས་སློབ་དཔོན་ལ་ཡར་ཕུལ་ཏེ། སློབ་དཔོན་དེ་ཞིམ་ཞིམ་ཞེ་པོ་ཅིག་གནང་ནས་ད་འདི་ཞིམ་པོ་ཞེ་པོ་ཅིག་འདུག་གསུངས་ནས་བའི་ཚོད་མ་འདི་ཞིམ་དྲགས་ནས་གསུངས་ཞེ་པོ་ཞིམ་ཞིམ་བྱས་ནས་བའི་མཉེས་པོ་བྱུང། དེ་ཅི་སྟེ་གང་ལ། ད་དུང་གསོལ་ས་རེད་བསམ་ད་དུང་ཚོད་མ་ཅིག་ཁུར་ཡོང་ན། སློབ་དཔོན་བའི་མཉེས་པོ་ཞེ་པོ་ཆགས་ས་རེད་བསམ་ནས་ད་དུང་གསོལ་བ་འདུག་སྙམ་ཡང་སློང་དུ་ཕྱིན་པས། ད་ཐེངས་གཉིས་ཕྱིན་ག་ལ་སྤྲད་གི་མ་རེད་བ་ཕི་གས་མི་མང་པོ་སློང་མཁན་ཡོད་ཀྱི་རེད་བ་ད་ཐེངས་གཉིས་པ་དེ་སྤྲད་གི་ཡོད་མ་རེད། ཚོད་མ་དེ་མ་སྤྲད་པ་བྱས། སློང་ས་དེ། དེ་ཡིན་དུས་སློང་དུ་ཕྱིན་པས་མ་དལ་བ་ན་སྔར་གྱི་ཚོད་མ་དེ་འདྲ་བ་འདུག་པས་ད་ཕ་གིའི་སྣོད་ནང་བླུགས་བྱ་ཡ་ཅིག་རོགས། ཨ་ནི་བདག་པོ་དེ་གིས་སྤྲད་གི་ཡོད་མ་རེད། སྔར་ཚོད་མ་དེ་འདྲ་བ་འདུག་པས་ཟངས་དང་བཅས་པ་ཁྱེར་ནས་ཟའོ་ད། སྣོད་བླུགས་ས་ཁོ་རང་འཁྱེར་ཡོང་ད་རྐུ་མ་བྱས་ནས་ཕྲོགས་ནས། ནཱ་རོ་པ་ཏོ་སྐུ་སྟོབས་ཆེན་པོ་ཡོད་ས་རོགས་ད། ཟངས་དང་བཅས་པ་ཁྱེར་ཏེ་བྲོས་ཡོང་བས་ད་བླ་མ་མཉེས་པོ་ཡོང་རོགས་བྱས་ན་བསམས་ནས། མི་མང་པོས་བརྡུངས་ནས་ད་རུབ་རྒྱག་བརྒྱབ་ནི་པས་རོ་ད། མི་མང་པོས་བརྡུངས་པས་སུ། ཟངས་ཀྱང་མ་ཤོར་བས་སཱ་ཟངས་ཡང་མ་ཤོར་བ་བྱས་བས། ཨ་ན་མི་དེ་དག་ན་རེ་བརྐམ་ཆགས་ཅན་སྣོད་བོར་ལ་ཟས་བྱིན་ཅིག་སུ་ད། ད་ཁྱེད་རང་སྣོད་སྤྱད་དེ་བཞག་རོགས་གྱིས་ད་ཁ་ལག་དེ་ཁྱེར་ན་ཁྱེར་བྱས་བས་ད་གང་ག་ཁྱེར། དེ་འདྲས། ཁ་ལག་དེ་ཕར་ཁྱེར་ན་ཁྱེར་སྣོད་སྤྱད་དེ་བཞག་ཤོག་བྱས་བས། བརྐམ་ཆགས་ཅན་སྣོད་བོར་ལ་ཟས་བྱིན་ཅིག་ཟེར་བ་ན་ཤིང་ལོའི་ཁུད་དུ་ཚོད་མ་བླུགས་ཏེ་ཟངས་བཏེགས་ནས་ཚོད་མ་ཁྱེར་ནས་ཕུལ་བས་ཨ་ན་ཐུགས་དགྱེས་ཏེ་གསོལ། ཡང་བྱོན་པས་སྔར་གྱི་དགེ་འདུན་གྱི་གཙུག་ལག་ཁང་ཡོད་པ་དེ་ནི་རེད། འོ་དེ་ལ་དེ་ནི་གཙུག་ལག་ཁང་ཐོག་བརྩེགས་གསུམ་ཡིན་ན་ག་འདྲའི་མཐོང་པོ་ཅིག་ཡོད་ས་རེད། འོ་ད་དེ་ནི་གཙུག་ལག་ཁང་ཆེན་པོ་དེ་ཆེན་པོ་དེའི་སྟེང་གི་སུམ་ཐོག་ཏུ་ཕྱིན་ནས། ད་ཡང་ཏེ་ལོ་པ་གཙུག་ལག་དེ་ནི་ཁང་ནང་ལོགས་ནས་ཡང་སྟེང་གི་བའི་སུམ་ཐོག་ཡང་ཐོག་ཁ་ཐོག་ཁ་དེ་ཡང་ཕེབས། ཕྱི་ལོགས་ལ་ཐོག་ཁ་ཕྱིན།

འདི་ནས་མར་མཆོང་ནུས་པ་སུ་ཡོད་གསུངས་པ་ལ་ནཱ་རོ་པས། སྡུག་ཀྱང་མྱུར་དུ་བདེ་ནས་འགྲོའོ་སྙམ་ནས་འགྲོ་བ་དེ་ལྟར། ཁབ་སུལ་ཏས་སུ་ཅིག་མི་དགེ་བྱས་ནས་རྐང་ཆག་ལག་ཆག་བྱུང་ན་ཅིག་རེད་དེ་ལམ་སང་པས། མེད་པ་ཆགས་འགྲོ་རེད་བསམས་ནས། འགྲོའོ་སྙམ་ནས་མཆོང་པས་ས། རྐང་ལག་རྩིབ་མ། རྐང་ལག་དང་རྩིབ་མ་ཆག་རྒྱུ་ལོང་ལ་ཟུག། འོ་དེ་རེད། ཤིན་ཏུ་སྡུག་བསྔལ་ནས། ཨ་ནི་སློབ་དཔོན་སྔར་གྱི་མྱུར་དུ་བདེ་ནས་འགྲོའོ་སྙམ་པ་དེ། ཨ་ནི་ཏེ་ལོ་པ་ལམ་སང་ཕེབས་རོགས་མ་བྱས་བྱས། ནམ་རྒྱུན་ཡིན་ན་ལམ་སང་ཕེབས་ཡོང་གི་ཡོད་ར་བ། ད་ཉི་མ་ཁ་ཤས་མ་ཕེབས་པ་བྱས། དེ་ཞག་འགའ་མ་བྱོན་ཟེར། དེ་ནས་སློབ་དཔོན་བྱོན་ཏེ་སྔར་བཞིན་མཛད། ད་ན་གི་མི་འདུག་པས་གསུངས་རོགས་ད། ན་གི་འདུག་ཞུས། ཨ་ནི་རོ་ཁ་ན་ཡི་ཕོ་ཁ་ན་ཡི་སོང་ཡར་དྲག་ར་ད། མཛད་པས་ཟེར། ཡང་ཕྱི་བཞིན་འབྲངས་པས། ནགས་འདབ་ཤིག་ཏུ་ཟེར། ཨ་ནི་ཤིང་སྐམ་པོ་ཐུས་ཤིག་གསུངས། ནགས་ཡོད་སའི་འདབ་གཅིག་ལ་ད། ད་ནི་ཤིང་སྐམ་པོ་ཐུས་ཤིག་གསུངས་རེད་ད་ནི་ཤིང་སྐམ་པོ་ཐུ། ནཱ་རོ་པས་འཐུས། སློབ་དཔོན་རང་གིས་ཤིང་སྐམ་པོ་ཚུར་བསྒྲུགས། ཏེ་ལོ་པ་རང་གིས་ནཱ་རོ་པས་བསྒྲུགས། འོ་ད་སློབ་དཔོན་རང་ཡང་འཐུ་བཞིན་འདུག་པས་ཐམས་ཅད་སྤུངས་ནས་ཤིང་སྐམ་པོ་གང་ག་ཚུར་བསྡུས། སྤུངས་ནས། ཨ་ནི་མེ་སྤར་ཏེ་ས། འདིའི་དབུས་སུ་སྡོད་ནུས་པ་ཡོད་དམ་གསུངས་པ། ད་མེ་འབར་བ་འདི་ནང་ལ་བསྡད་ཐུབ་མཁན་སུ་ཡོད་ཟེར། འོ་ན་ནཱ་རོ་པས་ང་ཡོད་ཞུས་ནས། ནུས་ཞུས་ཏེ་བསྡད་པས་ས། ཤ་ཐམས་ཅད་ཚིག། འདོད་པ་ད། ཤ་ཐམས་ཅད་ཚིག་རུས་པ་དཀར་པོ་སོང་ནས། ད་ནི་གསོ་བའི་ཐབས་མེད་དགོངས་ཙ་ན་མེ་རང་ཞིར་སོང་ས་མ། བླ་མས་བྱིན་རླབས་བྱས་ནས་ཕྱག་གིས་བྱུགས་པས་སྔར་བཞིན་སོས། ཤ་དེ་ཚོ་ཡར་སོས། མེ་ཞི་ནས་ཤ་དེ་ཚོ་ཡང་སྔ་མ་རྣམས་དང་ཡར་སོས། དེ་ནས་ཡང་ད་མདོ་ཆུ་སྣང་ཡོད་མར་ཡང་ཕེབས་ནས། ཡང་བྱོན་པས་གྲོང་ཁྱེར་པའི་མི་གཙང་བ་སྤུངས་པའི་འདམ་ཁྲོད་གཅིག་ཏུ་ཁྲིད་ནས་ད་གྲོང་ཁྱེར་གྱི་པའི་མི་གཙང་བ་སྐྱག་གཅིན་ཡོད་ས་གང་ག་ཡ་སྤུངས་ས་སྤུངས་ས་གྱི་པའི་འདམ་པ་ཡོད་ས་གཅིག་ལ་ད་དེར་བཞུགས་ནས་ཏེ་ལོ་པ་དེར་བཞུགས། དེ་ཕར་ཕེབས་རོ་ད་ཁྲིད་དེ་འདི་བཟའ་ནུས་སམ་གསུངས་པས་ད་སྐྱག་གཅིན་དེ་ཚོ། གསུངས་སྒང་ལ་ནུས་ཞུས་ཏེ་ཐེ་ཚོམ་མེད་པར་ཟོས། མི་ཞིམ་ཡང་འགྱོད་པ་མེད་དགོངས། ད་ཞིམ་པོ་ཐབས་ན་མེད་ན་ཡང། ད་བླ་མ་ཐུགས་མཉེས་ན་འགྱོད་པ་མེད་དགོངས། དེ་ནས་ཡང་བྱེ་མ་འགྲམ་པའི་མྱ་ངམ་གྱི་ཐང་རྩྭ་མེད་ཆུ་མེད་ག་གས་མེད་ས་ཐག་རིང་པོ། ཐང་ཆེན་པོ་ཅིག་ལ་ད་ཕར་ཕེབས་ནས་མྱ་ངམ་ཐང་ལ། ད་ཐང་ཆེན་པོ་ཞིག་ཏུ་ཁྲིད་དེ་ས་དེར་ཅུང་ཞིག་མཉམ་པར་བཞག་ནས་ད་ཏེ་ལོ་པ་ཏོ་སོ་མཉམ་པར་བཞག། ཨ་ནི་ནཱ་རོ་པར་གཟིགས་ནས། གཟིགས་པའི་སྒང་ལ་ཁྱོད་ཡུན་རིང་པོ་ནས་ཚ་གྲང་ལ་སོགས་པ་མི་བཟོད་པ་མེད་ཅིང་གང་ཡང་ཡིད་ལ་མི་བྱེད་པར་དཀའ་བ་དོན་དུ་གཉེར་བ་ཅི་འདོད་པ་ཡིན་གསུང་ད་གཞི་ནི། ད་ཁྱེད་རང་ད་ལྟ་བར་དུ་དཔེ་དཀའ་ལས་དེ་འདྲ་ཞིག་བརྒྱབ་ཚ་གྲང་ག་རེ་ཡིན་ནའང་མི་བཟོད་པ་མེད་པ་དེ་ཨ་ན་ངེད་ཀྱི་རྗེས་ལ་ཡོང་ནས་ཁྱེད་རང་ག་རེ་འདོད་ཀྱི་ཡོད་གསུང་ད། ཁྱེད་རང་ག་རེ་འདོད་ཀྱི་ཡོད་གསུངས་པའི་སྒང་ལ། དེ་ནས། བདག་ཡང་དག་པའི་གདམས་ངག་འདོད་དོ་ཞུས་པས།

ས་འདམ་པ་ར་བ་ཡོད་ན་ཆུ་བྱེད་ན་ཚུལ་མཎྜལ་ལྕགས་རི་འདྲ་བོ་དུ་བཟོ་ཚིག་བྱེད་དང་དེ་གང་རྡོ་རུག་ར་ཡག་བླུག་ད་གང་བྱེད་དེ་མ་ཐུག་ད་ཡོག་མ་ར་བ་ཨ་ན་ཡག་མཎྜལ་མུན་ནས་ཕུལ་དགོ་ར་བ་ད་ཨོ་དེ་བྱེད་གང་ན་ཨོ་ད་ཆུ་མེད་ཞུས་པས་མྱ་ངམ་ཐང་ན་བཟོ་བ་ད་ཆུ་མེད་ཞུས་པས་རང་གི་དྲི་ཆུ་དྲི་ཆུ་གྱིས་གསུང་ས་དྲི་ཆུ་གྱིས་དྲི་ཆུ་གྱིས་ར་བ་ད་དྲི་ཆུ་གྱིས་ཟེར་སྐུལ་ཚིག་ཡིན་ས་རེད་དྲི་ཆུ་གྱིས་བསྲུང་ས།

རྒྱུད་དང་བསྟན་བཅོས་རྣམས་གསུངས་ནས་ད་དེ་འདྲ། རེད་པ་ད་ཨ་ནི་བཞི་ནི་ད་དབང་དང་དེ་ནས་རྒྱུད་དང་བསྟན་བཅོས་རྣམས་གསུངས། དེ་ནས་གདམས་ངག་བཅས་པའི་རིམ་པའོ། གདམས་ངག་ཨ་ནི་བཅས་པའི་རིམ་པ་དང་བཞི་འཁོར་བའི་གནས། ས་དང་རླུང་དང་བྱང་ཆུབ་ཀྱི་སེམས་ལ་སོགས་པ་མཚོན་བྱེད་དཔེ་ཐམས་ཅད་བསྟན་ནས་མཚོན་བྱའི་དོན་ཞུས་པས། ཀྱེ་ཧོ་འདི་ནི་རང་རིག་སྟེ་ངག་གི་ལམ་འདས་སྤྱོད་ཡུལ་མིན། འོ་ད་རང་གི་རིག་པ། མ་གཏོགས་ང་ནི་བ། ད་ཇི་ལྟ་བ་བཞིན་པར་བརྗོད་དུ་མེད་པ། རོ། ད་སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན། མ་སྐྱེས་མ་འགགས་ནམ་མཁའི་ངོ་བོ་ཉིད་ཟེར་འདྲ་བ། རོ། ངག་གི་ལམ་འདས་སྤྱོད་ཡུལ་མིན། ཏེ་ལོ་པ་ཡིས་ཅི་ཡང་བསྟན་དུ་མེད། ལོ། བ། རོ། ད་རང་ལ་རང་གིས་ལས་འདི་ཤེས་པར་བྱོས། དེ་རེད། ཞེས་གསུངས་ཤིང་རྒྱ་མཚོ་དང་འདྲ་བའི་མཚོན་བྱ་དོན་བསྟན་ཏེ། ད་ཁྱོད་པཎྜི་ཏའི་ཆས་མ་འཛིན་པར་ད་འདི་རེད། རྒྱ་མཚོ་དང་འདྲ་བའི་མཚོན་བྱ་དོན་བསྟན་ཏེ། འདི་ནི། ད་ཁྱོད་པཎྜི་ཏའི་ཆས་མ་མཛད་པར་རྣལ་འབྱོར་པའི་ཆ་ལུགས་ཀྱིས་སྒྲུབ་པ་སྙིང་པོར་གྱིས་ཤིག། སྐྱེ་བ་འདིར་མཆོག་གི་དངོས་གྲུབ་ཐོབ་པར་འགྱུར་རོ། ལུང་གནང་སོང་བ་དང་ལུང་བསྟན་སོང་བ། པཎྜི་ཏའི་ཆས་བཟུང་སྟེ་རྩོད་པ་བྱས་ན་ཆོས་ལ་སྨོད་པའི་ལྟུང་བ་འབྱུང་བས། དངོས་གྲུབ་མི་འགྲུབ་བོ་གསུངས་ཏེ་དམ་ཚིག་ཕོག་ནས་མི་སྣང་བར་གྱུར་ཏོ། ད་ཏེ་ལོ་པ་ཡལ་སོང་རེད། མན་ངག་ཆ་ཚང་གནང། ཨོ་དེ་རེད། དེ་ནས་ནཱ་རོ་པས་པུ་ལ་བི་ཧ་ར་ཞེས་བྱ་བ་མེ་ཏོག་བཟང་པོ་དག་ཀྱང་ལྷ་ཁང་དེའི་ཚོན་གྱིས་ཟིལ་གྱིས་གནོན་པས་ན་མེ་ཏོག་མདོག་འཕྲོག་པའི་ལྷ་ཁང་ཟེར་བའི་བརྡ། ཞེས་གྲགས་པའི་བྱང་ཕྱོགས་ན་གྲོང་ཁྱེར་ཆུང་ངུ་ཞིག་ད་གཙུག་ལག་ཁང་དེ་གི་ངོས་ནས་བྱང་ཕྱོགས་ལ་གྲོང་ཁྱེར་ཆུང་ཆུང་ཅིག་ཡོད་པ་དེར་རྒན་མོ་ཞིག་གིས་འཚོ་བ་ཕུལ་ཏེ། ཨ་ལོས། སྒྲུབ་པ་སྙིང་པོར་མཛད་ཅིང་བཞུགས་པར་ད་བླ་མའི་བཀའ་བྱས་ནས་པཎྜི་ཏ་གི་ཆ་ལུགས་མ་བྱས། པཎྜི་ཏ་ཡིན་མདོག་མདོག་མཁས་པ་ཆེན་པོ་ཡིན་མདོག་མདོག་མ་གནང་བ་བྱས། ད་བི་གའི་ཁུག་ཀྱོག་དེ་ལ་བཞུགས་ནས་དེ་ནས་སྒྲུབ་པ་ཉམས་ལེན་གནང་ནས། བསྒྲུབས་པ་ལས་ཨ་ནི་དུས་ནམ་ཞིག་ན་མུ་སྟེགས་གཅེར་བུ་པ་རྣམས་རྩོད་པ་རྒྱལ་ཏེ། ད་དེ་དུས་བི་གའི་ནང་པ་དང་བི་གའི་ཕྱི་པ་གཉིས། བི་གའི་ཆོས་ཀྱི་ཐོག་ལ་རྩོད་པ་བྱས་ཀྱི་ད་ལུགས་སྲོལ་མང་པོ་དར་ཏེ་ཡོད་རེད། ཆོས་རྩོད་བྱས་ནས་བསྟན་པ་རྒྱན་ལ་བཞག་ནས། ཕྱི་རོལ་པ་མཁས་པ་ཡིན་ན་ཕྱི་རོལ་ནང་པ་ག་ཚད་ཡོད་ན། རེད་པ་ད་ཕྱི་རོལ་པའི་བསྟན་པ་ལ་ཕར་བཞུགས། ཕྱི་ནང་པ་པའི་མཁས་སོང་ན། ཨ་ནི་ཕྱི་རོལ་པའི་ག་ཚད་ཡོད་ན་དེ་ཁ་ཐུག་གི། ཨ་ནི་ནང་པ་ལ་ཕར་ཞུགས་ཆོས་བྱས། ཨོ་ད་ཆོས་ཀྱི་བེད་ཆོས་རྒྱན་ལ་བཞག་ནས་བསྟན་པ་རྒྱན་ལ་བཞག་ནས་རྩོད་པ་བྱས་ཡ་དེ་རེད། དེའི་སྐབས་ལ། ཨོ་ད་དེ་ཡིན་དུས་གང་ལ་ཨ་ནི་མུ་སྟེགས་པ་མཁས་པ་དེ་འདྲ་བྱུང་ནས།

ཨ་ནི་རྒྱལ་པོས་ཟེར་པཎྜི་ཏ་ལྔ་བརྒྱ་བསགས་ཏེ་ནང་པའི་པཎྜི་ཏ་ལྔ་བརྒྱ་ཚུར་བསགས་ནས། མེ་ཏོག་གི་ཕྲེང་བ་གཏད་ནས་ད་རྩོད་པ་རྒྱབ་ཐུབ་མཁན་སུ་ཡོད་མུ་སྟེགས་པའི་མཁས་པ་དེ་ལ་སུས་ཀྱང་མེ་ཏོག་ལེན་མ་ནུས་ནས། རྒྱལ་པོ་ན་རེ་ད་དུང་ཁྱེད་རྣམས་གྲོས་བྱས་ལ་རྩོད་པ་གྱིས་ཤིག་མི་ནུས་ན་གཙུག་ལག་ཁང་དབང་རིས་དང་བཅས་པ་སྤྱི་བོའ་བ་ལ་འབུལ་ལོ། ད་རྩོད་ཐུབ་ཀྱི་མི་འདུག་ན་ད་དུང་ཁྱེད་རང་ཚོ་དཔེ་གྲོས་བསྡུར་གྱིས་རྩོད་པ་རྒྱབ་ཐུབ་མཁན་སུ་ཡོད་ཨོ་གྲོས་བསྡུར་གྱིས་ཐུབ་ཀྱི་མི་འདུག་ན་ནི་ཨ་ནི་གཙུག་ལག་ཁང་དང་ཚང་མ་ཨ་ནི་མུ་སྟེགས་པ་ལ་དབང་རིས་བྱེད་ད་བྱེད་སྤྲད་གི་ཡིན་ད་ལྟ་ནང་པའི་བདག་པོ་རྒྱ་གར་བ་དང་དབང་རིས་བྱེད་པར་ཕྱི་རོལ་པ་ལ་འབུལ་ལོ་ཟེར་བའི་པཎྜི་ཏ་རྣམས་གྲོས་བྱེད་པའི་ཚེ་སྔར་གྱི་རྒན་མོ་ན་རེ། རྒན་མོ་དེ་ཨ་སྒོར་རེད་ནཱ་རོ་པ་བཞུགས་ས་ཀྱི་ད་ཅི་ཡོ་བ་མི་ཚང་ཅིག། ངའི་ཁྱིམ་ན་ནཱ་རོ་པ་བཞུགས་པས་དེ་ལ་ཞུས་ཟེར། ཐམས་ཅད་ཀྱིས་རྒྱུ་མཚན་ཞུས་གསོལ་བ་བཏབ་པས། རོ་པ་ད་གང་ག་ལོག་གི་པིཀའི་ནཱ་རོ་པ་ལ་ཞུས་ནི་པས་ཨུ་ཚུགས་བརྒྱབ་ནས། ཨ་ནི་ནཱ་རོ་པའི་ཞལ་ནས་བསྟན་པ་འཇིག་ལ་ཁད་དམ་གསུངས་པས། ད་སངས་རྒྱས་ཀྱི་བསྟན་པ་འཇིག་ལ་ཁད་ཐུག་ཏུ་ཡོད་རེད་པས། ཁད་དོ་ཟེར་བ་ན།

དེ་ནས་ཕར་ད། ནཱ་རོ་པ་བཞུགས་ས་གཅིག། ཕྱི་རོལ་པ་པཎྜི་ཏ། ཁ་གཏད་བྱེད་རོགས་དེ་བཞུགས་ས་བཅས་རྒྱལ་པོ་བཞུགས་ས་བཅས་ཁྲི་གསུམ་བཤམས་ཏེ་རྩོད་པས། སློབ་དཔོན་ཅུང་ཟད་ཞན་ཞན་འདྲ་བའི་ས། རྩོད་ཡོང་དུས་ནས་དང་པོ་ནས་ཕར་རྩོད་ཡོང་དུས་ནས་སློབ་དཔོན། ག་རེ་ཟེར་འདི། ནཱ་རོ་པ། ཞན་ཞན་འདྲ་པོ་ཅིག། ཆགས་ཡོད་རེད། ད་ཐུགས་ལ། ང་ལྟ་བུ་དེ་ནི་སྨྲ་བའི་དབང་ཕྱུག། ཡིན་པ་ལ། ད་རེས་ཞན་ཞན་འདྲ་བོ་དེ་ག་རེ་ཡིན་ན་བསམས་ནས། བྱས་པའི་སྒང་ལ་ཞན་པ་ལྟར་སྣང་བ་ཅི་ཡིན་སྙམ་པ་ན་སྔར་གྱི་སློབ་དཔོན་གྱི་གསུང་བཅག་པའི་ཉེས་པ་དགོངས་ནས། སྔར་གྱི་སློབ་དཔོན་ཏེ་ལོ་པ་ཀའི་ཨ་ད་གཞན་ལ་རྩོད་པ་མ་བགྱིད་གསུངས་ཡག་གི་གསུང་དེའི་བཀའ་བཅག་ནས། དེ་གའི་ད་ཨ་ནི་སློབ་དཔོན་བི་ཀའི། རྩོད་པ་དེ་ཞན་ཞན་འདྲ་བོ་ཐུགས་རྟུལ་པོ་འདྲ་བོ་ལམ་སང་ལམ་སང་དེ་འདྲ་ཡིན་གྱི་རེད་པ་ད། དུས་རྒྱུན་པའི་ཐུགས་རྣོན་པོ་ཡོད་ན་ཡིན་པའི་ལམ་སང་དྲན་ཡ་དེ་ཁག་པོ་འདྲ་བྱེད།

ཁྲག་འཛག་བསྡད་པ། ཕྱག་གཡོན་པ་མི་ཡི་ཐོད་པ་བཅད་མ་ཁད་ཅིག་ཐོགས་ནས། ཏེ་ལོ་པ་ཕེབས་ཡོང་བ་རེད། ཏེ་ལོ་པ་བྱོན་པ་ལ། ནཱ་རོ་པ་ལམ་སང་ཡར་བཞེངས་ནས་ཕྱག་ཕུལ་བ་རེད། ད་བླ་མ་ཕེབས་ཡོང་དུས་ཕུལ་བ་རེད་ད། ཕྱག་ཕུལ་བ་སྒང་ལ། གཅེར་བུ་པ་དེ་ན་རེ་ཟེར། སྙིང་རྗེ་དང་བྲལ་བའི་སྲིན་པོའི་གཟུགས་ཅན། འདི་ལྟ་བུ་ལ། ཕྱག་འཚལ་བ། དེ་ག་རང་གིས་ཟེར་བ་ད་དེ་ཉིད་ཀྱིས་ཟེར། ཁྱོད་ཕམ་པའི་གནས་སུ་གྱུར་ཏོ་ཟེར། ཨོ་དེ་ག་རང་གིས་བི་གའི་ནཱ་རོ་པ་ཁྱེད་རང་ཕམ་པ་རེད་ཟེར་དུས་སྙིང་རྗེ་དང་བྲལ་བ་བས་མིའི་ཐོད་པ་བཅད་འཕྲོ་དེ་དུས་འཁྱེར་ཡོང་མཁན་དེ་ལ་ཁྱོད་ཕྱག་འཚལ་ནས། ཁྱེད་བི་ག་ན་ཏེ་ལོ་པས་ཨོ་ཕམ་ཕམ་གསུང་བ་ལ་ཏེ་ལོ་པས་སྡིགས་མཛུབ་བྱས་ནས་ཕམ་ཕམ་གསུང་ནས་ཁོའི་ལྷ་ཁང་རྡེའུ་ལ་ཞེས་བྱ་བ་མཆོད་རྟེན་གྱི་དབྱིབས་འདྲ་བ་ཟུར་བརྒྱད་དང་སུམ་ཐོག་ཡོད་པ་དེ་ལ་སྡིགས་མཛུབ་མཛད་པས་ལྷ་ཁང་རྒྱ་ཕིབས་དང་བཅས་པ་ཐམས་ཅད་ཧྲུལ་གྱིས་ཞིག་ས། ཏེ་ལོ་པ་གིས་ལམ་སང་ཨོ་ད་ཕམ་ཕམ་བྱས་ནས་པས་སྡིགས་མཛུབ་མཛད་ནས། མུ་སྟེགས་པའི་དེ་ནི་ལྷ་ཁང་དེ་ལ་བྱས་ན་མུ་སྟེགས་པའི་ལྷ་ཁང་དེ་བས་མར་ཞིག་སོང་བ་རེད་རྩིག་པ་ཆ་ཚང་འུར་འུར་བྱས་ནས་མར་ཞིག་པས་གཅེར་བུ་པ་དག་སྐྲག་སྟེ། ཐམས་ཅད་ཀྱིས་སློབ་དཔོན་ཏེ་ལོ་པའི་ཞབས་ལ་ཕྱག་བཙལ་ཏེ། གཅེར་བུ་པ་ཐམས་ཅད་སངས་རྒྱས་ཀྱི་བསྟན་པ་ལ་བཀོད། ཏེ་ལོ་པ་གས་དེ་ནས་སློབ་དཔོན་ཏེ་ལོ་པས་ན་རོ་པ་ལ་ད་ཁྱོད་ཀྱིས་སྐྱེ་བ་འདི་ལ་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་ཐོབ་པའི་དཀའ་བ་མེད་ཅེས་ད་རྩོད་པ་མ་བྱེད་གསུངས་རྩོད་པ་བྱས་ཚར་བ

མཁའ་འགྲོ་གང་དུ་གནས་པ་མ་ཤེས་ཏེ། བདེ་ཆེན་བྱིན་ནས་དབང་པོའི་གྲོང་འདི་བཅོམ། བསམ་དུ་མེད་པའི་རྣལ་འབྱོར་དེ་ལས་ཅི། དེ་ལས་བདག་གིས་ཅི་ཞིག་བསམ་པར་བྱ། ཕྱོགས་རྣམས་སྟོང་ཞིང་རང་ཡང་རྣམ་པར་གྲོལ། གང་སྟེ་དེ་ནི་རྟག་ཏུ་དེ་ཡིན་ཏེ། གཉུག་མའི་ཡེ་ནས་གདོད་ནས་སྟོང་པར་གོ། རྒྱུ་དང་འབྲས་བུ་བཏང་སྙོམས་དག་ཏུ་དོར། འདི་ཡི་ཁྱད་པར་ཏེ་ལོ་པ། འབངས་ངོ། ཏེ་ལོ་པ་ཡི་འབངས་སློབ་མ། འོང་ད། ད་རྟོགས་པ་རྒྱུད་ལ་སྐྱེ་ཡག་གི་ད་དེ་རེད་མགུར་འདྲ་བོ་ཞེས་གསུངས་སོ། དེ་ལྟ་བུའི་སློབ་དཔོན་དེས་རྒྱལ་པོ་དཔུང་དང་བཅས་པ་རེངས་པར་བྱས་པ་དང། ཚོགས་འཁོར་སོགས་ཀྱི་དུས་སུ་ཆང་དང་ཤིང་ཏོག་སོགས་འགུགས་ནུས་པ་དང། སྦྱིན་སྲེག་གི་ཐབ་ཁུང་ནང་དུ་ལྷ་སུམ་ཅུ་རྩ་བདུན་གྱི་ཞལ་བལྟ་ནུས་པ་དང་ད་ནག་པོ་སྤྱོད་པ་རྟོགས་པ་འཕེལ་ནས། ཏིང་ངེ་འཛིན་གྱི་རྟོགས་པ་བརྟན་པོ་ཐོབ་པའི་དངོས་གྲུབ་ཐོབ་པ་ཡང་གྲགས་ཤིང། སྐུ་གཤེགས་ཏེ་སྤུར་སྦྱངས་པས་ས་བདག་མཇལ་ནས་དེ་ནས་སྐུ་གཤེགས་ནས་སྤུར་བས་ཞུགས་འབུལ་བྱས་པའི་སྒང་ལ་སྐུ་གདུང། དེའི་ཤུལ་དུ་ཡང་ཟླ་བ་རེ་རེ་བཞིན་དུ་རོལ་མོའི་སྒྲ་དང་མེ་ཏོག་ཆར་ལ་སོགས་པ་ལྷ་ཡི་མཆོད་པའི་བྱེ་བྲག་མང་པོ་དེང་སང་གི་བར་ཀུན་གྱིས་མཐོང་ཞིང་ཐོས་པ་བྱུང་བ་ཡིན་ནོ། ད་ནཱ་རོ་པས་དེ་ནས་ཏེ་ལོ་པ་བི་ཀའི་བསྟེན་སྟངས་དེ་རེད་བྱས་ཙང། ད་དེ་རིང་དེ་བཞག་གོ། ད། འོང་དང་དེ་ནས་ད་བླ་མ་བི་ཀའི་བསྟེན་དགོས་ཀྱི་ཡོད་རེད་འགྲོ་ད་དགེ་བའི་བཤེས་གཉེན་ཡིན་གཅིག་མིན་གཅིག་ད་སོ་སོ་བི་ཀའི་སེམས་ཅན་ཐམས་ཅད་ཀྱི་དོན་དུ་བི་ཀའི་བླ་ན་མེད་པའི་བྱང་ཆུབ་ཐོབ་པར་འདོད་མཁན་གཅིག་ཡིན་འགྲོ་བ་ད་ཡིན་པ་ཡིན་ན་ཨ་ནི་དགེ་བའི་བཤེས་གཉེན་བསྟེན་དགོས་ཀྱི་ཡོད་རེད་དགེ་བའི་བཤེས་གཉེན་བསྟེན་ན་ནི་ཨ་ནི་ཕན་ཡོན་ཆེན་པོ་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ད་ཁ་སང་འདིར་བ་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། དགེ་བའི་བཤེས་གཉེན་གྱིས་བའི་ཆོས་གསུངས་ནས་སོ་སོར་ཉམས་སུ་བླངས་ནས། བ་ད་ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་འགྲོ་ཡ། དགེ་བའི་བཤེས་གཉེན་ལ་དེ་ནི་བི་ཀའི་མཆོད་པ་ཕུལ་ནས་བི་ཀའི་བ་ད་ཚོགས་ཀྱི་ཞིང་བྱས་ནས་བའི་མཆོད་པ་ཕུལ་ནས་བྱས་པའི་སྒང་ལ་ཨ་ནི་བསོད་ནམས་ཀྱི་ཚོགས་ཡར་རྫོགས་ནས། ཨ་ནི་བས་དེ་ཚིག་གིས་དེ་ནི། མཆོད་ཅིང་བསྙེན་བཀུར་བས་ཀྱང། ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་འགྲོ་ཡ། སོ་ད་དགེ་བའི་བཤེས་གཉེན་ལ་བསྟེན་ནས་རོ། ད་ལྟ་གང་བྱས་པའི་གེ། དགེ་བའི་བཤེས་གཉེན་བསྟེན་ན་སངས་རྒྱས་ཀྱི་གོ་འཕང། ཉེ་རུ་ཉེ་རུ་འགྲོ་ཡ། བསྟེན་ཟེར་ཡ་དེ་གོ་རྒྱུ་གཅིག་གདངས་ཀྱི་ཤུལ་ཡིན་པ། བསྟེན་ན། ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་མ་ཉེ་ཡ་ཡོད་མ་རེད། དགེ་བའི་བཤེས་གཉེན་བསྟེན་ན། སངས་རྒྱས་ཀྱི་གོ་འཕང་ལ་པའི་ཉི་མ་རེ་རེ། འོ་ད་ལོ་རེ་རེ་ཉི་མ་རེ་རེ་སྐར་མ་རེ་རེ་ཡིན་པས་སངས་རྒྱས་ཀྱི་གོ་འཕང་ལ་ཉེ་རུ་ཉེ་རུ་འགྲོ་ཡ་དེ་རེད། ད་ལོག་ཕྱོགས་དེ་མཉམ་དུ་ཞུ་བྱས་ན་འགྲིག་གི་རེད་དགེ་བའི་བཤེས་གཉེན་མ་བསྟེན་ན་ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་རིང་རུ་རིང་རུ་ཨོ་དེ་རེད་ད་དགེ་བའི་བཤེས་གཉེན་བསྟེན་པ་ཡིན་ན་དེ་ནས་རྒྱལ་བ་རྣམས་དགྱེས་པར་འགྱུར་བ། རྒྱལ་བ་རྣམས་བི་ཀའི་ཐུགས་དགྱེས་པོ་ཡོང་གི་ཡོད་རེད་ཐུགས་དགྱེས་པོ་ཡོང་སྟངས་དེ་གཉིས་གསུངས་ནས་ལྟ་བ་ལ། སངས་རྒྱས་ཚོས་བི་ཀའི་སེམས་ཅན་གྱི་དོན་མཛད་ཀྱི་ཡོག་རེད། སེམས་ཅན་གྱི་དོན་མཛད་ན་སོ་སོའི་དོན་མཛད་དགོ་རེད། སོ་སོ་སེམས་ཅན་རེད། སོ་སོ་སེམས་ཅན་ཞེས་ནི་སོ་སོའི་དོན་མཛད་པ་ལ་དོན་མཛད་སྟངས་ག་འདྲས་མཛད་གི་རེད་ཟེར་ན་ཆོས་གསུངས་ནས་བི་མཛད་པ་ཀུན་ནས་མཆོག་གི་ནི་མཛད། ལྟ་བ་ལ། མཛད་པ་སོང་བ་ན་བདག་གི་བི་ཀའི། དེ་ནི་ཆོས་གསུང་ཡ་དེ་རེད། ཆོས་གསུང་ཡ་དེ་དེ་ནི། དེ་ཡིན་དུས་གང་ལ་མཆོག་གི་སྤྲུལ་སྐུ་བི་ཀའི་རྣམ་པ་ཅན་གྱིས་ཕེབས་པ་ཡིན་ན་ནི་ང་ཚོས་མཇལ་ཐུབ་གི་མ་རེད། ལོངས་སྐུ་དང་ཕར་བཞག་པ་དང་མཇལ་ཐུབ་མ་རེད་དེ་ཡིན་ཙང་ང་ཚོའི་མཇལ་ཚོད་ཀྱི་སོ་སོའི་མཇལ་ཚོད་ཀྱི་སོ་སོ་དང་འཚམས་པ་འདྲ་པོ་ཞིག་གི་ཨ་ནི་བླ་མ་སྤྲུལ་ནས་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ཀྱིས་བི་གའི་བླ་མ་སོ་སོའི་བླ་མ་དེ་སྤྲུལ་ནས་སོ་སོའི་དོན་དག་བྱེད་ཡ་ལ་སོ་སོའི་བླ་མ་དེ་སྤྲུལ་ཨ་ནི་ཕེབས་ཡོང་བ་རེད་དེ་ལ་སོ་སོ་གི་བི་གའི་བསྟེན་ཚུལ་ཡག་པོ་བྱས་བཞག་ན་རེ་བ་དང་ཕེབས་པ་ནང་ད་ཅིག་གི་བི་གས་ཨ་ནི་བསྟེན་ཚུལ་ཡག་པོ་བྱས་བཞག་ན་རྒྱལ་བ་ཐམས་ཅད་བི་གས་ད་ཐུགས་དགྱེས་པོ་ཡོང་གི་རེད་ག་རེ་ཟེར་ན་བི་གས་ད་འདི་བི་གས་དགེ་བའི་བཤེས་གཉེན་བསྟེན་གྱི་འདུག་ད་དེ་ཡིན་དུས་བི་གས་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ལ་ཡར་ད་མགྱོགས་པོ་བི་གས་ཡར་བགྲོད་ནས་བི་གས་སྲིད་པ་ལས་ཕར་ཐར་འགྲོ་གི་རེད་དགོངས་ནས་རེ་བ་དང་ཨ་ནི་ཐུགས་དགྱེས་པོ་ཞེ་དྲག་ཡོང་གི་རེད་རྒྱལ་བ་ཕ་ཚོ་དཔེ་མཉེས་པོ་ཞེ་དྲག་ཡོང་གི་རེད་ཨོ་དེ་རེད་ཨང། ད་དེ་ནས། དགེ་བའི་བཤེས་གཉེན་ལ་བི་ཀའི། དགེ་བའི་བཤེས་གཉེན་མཉེས་པོ་མ་བྱུང་ན། དགེ་བའི་བཤེས་གཉེན་ལ་བསྟེན་ཚུལ་ཡག་པོ་མ་བྱས་པ་བྱས། ཨ་ནི་ཕ་ཕྱོགས་དེ། རེ་བ་དང་ཨ་ནི་གཅིག། བི་ཀའི་སྟོང་མཆོད་དང་འབུམ་མཆོད་དང་ཁྲི་མཆོད་དང་ཟེར་ནས་བི་ཀའི་རྒྱལ་བ་བི་ཀའི་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ལ་བི་ཀའི་མཆོད་པ་འདྲ་པོ་ཕུལ་བ་ཡིན་ནའི་སངས་རྒྱས་ཚོ་མཉེས་ཀྱི་མ་རེད། དགེ་བའི་བཤེས་གཉེན་ལ་བི་གའི་མཉེས་པོ་བྱས་ནས་བི་གའི་མཆོད་པ་ཕུལ། དགེ་བའི་བཤེས་གཉེན་བི་གའི། མཉེས་པོ་བྱུང་ན་རྒྱལ་བ་ཐམས་ཅད་མཉེས་འགྲོ་གི་རེད། དགེ་བའི་བཤེས་གཉེན་བི་གའི། སྐུ་ལུས་ལ་ཞུགས་ནས་བི་གའི་མཆོད་པ་དེ་ཚོ་བཞེས། འོ་ད། དེ་ཡིན་དུས་དགེ་བའི་བཤེས་གཉེན་ལ་མཆོད་པ་ཕུལ་ནས། ཨ་ནི། བཞེས་པའི། རེ་བ་དང། ཕུལ། ཕན་ཡོན་མི་གོ། བཞེས་པའི་ཕན་ཡོན་ཡོང་གི་ཡོད་རེད། འོ་དེ་འདྲའི་གི་བཟོ་འདྲ་པོ་བྱས་ནས་ད་གངས་ཅན་བི་གའི། སངས་རྒྱས་མཉེས་སྟངས་དེ། དགེ་བའི་བཤེས་གཉེན་བསྟེན་ན་རྒྱལ་བ་རྣམས་དགྱེས་པར་འགྱུར་བ། ད་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་ན་བདུད་དང་སྡིག་གྲོགས་ཀྱིས་བི་གའི་གླགས་འཁེལ་གི་མ་རེད། མི་འཁེལ་ཡ་གཙོ་བོ་གཙོ་བོ་དེ་སོ་སོའི་བསོད་ནམས་ཀྱི་སྟོབས་ཀྱིས་རེད། བསོད་ནམས་ཡག་པོ་བསོད་ནམས་པོ་ཡིན་ན་བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་འགྲུབ་བདུད་བཅོམ་ནས་ནི་བྱང་ཆུབ་མྱུར་དུ་རེག་པར་འགྱུར། གསུངས་ཡ་ནང་ད་བསོད་ནམས་ལྡན་པའི་མི་དག་གིས་བདུད་ཀྱི་ལྷ་རེད་པ་དང། ལྷ་དང་བི་གའི་བདུད་ཀྱི་རིགས་ག་ས། འོ་ད་བདུད་དང་དེ་ནི། འོ་ད་དེ་འདྲའི་གི་དེ་ནི། བར་ཆད་ཀྱིས་ཚུགས་ཐུབ་གི་མ་རེད་གསུངས་འདུག་བ་བསོད་ནམས་ཡོད་ན། ཨ་ནི་སོ་སོའི་བསམ་པ་ནང་དག་འགྲུབ་པ་དེ་བསོད་ནམས་ཀྱིས་ཡོང་གི་ཡོད་རེད། ང་ཚོས་ད་ལྟ་པི་ཀ་ཅིག་གི། རེད་པ་ད་འཆར་གཞི་འདྲ་བ་མང་པོ་བཀོད་ནས་འཆར་གཞི་འགྲུབ་མི་འགྲུབ་ཡག་མང་པོ་ཡོང་གི་འདུག་བ་དེ་སོ་སོའི་བསོད་ནམས་མེད་པ་དེ་རེད། བསོད་ནམས་མེད་པ་དེ་བསོད་ནམས་བྱུང་ན། ཨ་ནི་སོ་སོའི་བསམ་པ་ནང་དག་ཡོང་གི་ཡོད་རེད། ད་བསོད་ནམས་དེ་ག་འདྲས་སེ་བསག་གི་རེད་ཟེར་དགེ་བའི་བཤེས་གཉེན་ལ་བསྟེན་ནས་ཡག་པོ་ཅིག་བྱེད་མཁན་ཡིན་ན་ད་སྐད་ཅིག་རེ་རེ་ལ་ཡང་བསོད་ནམས་པས་དཔག་ཏུ་མེད་པ། ད་དཔེ་ཞིབ་པོ་གསུང་གི་འདུག་བ། འོ་ད་དེ་རེད། དེ་དེ་ཡིན་ཙང་དེ་ནས་དགེ་བའི་བཤེས་གཉེན་ཡག་པོ་བསྟེན་མཁན་དེ་བདུད་དང་སྡིག་གྲོགས་ཀྱིས་གླགས་འཁེལ་གི་མ་རེད་འོ་དེ་རེད། ད་དགེ་བའི་བཤེས་གཉེན་བསྟེན་པ་ཡིན་ན་དེ་ནས་སོ་སོའི་རྒྱུད་ལ་དེ་ནས། འོ་ད་ལམ་པས་ས་དང་ལམ་གྱི་རྟོགས་པ་དེ་ཚོ། སྔར་མ་སྐྱེས་པ་གསར་དུ་སྐྱེ། སྔར་སྐྱེས་ཚར་བ་དེ་གོང་འཕེལ་དུ་འགྲོ་ཡ། རྟོགས་པ་གོང་འཕེལ་དུ་འགྲོ་ཡ་དེ་འདི་རེད། ད་ཁ་སང། འདིའི་ལོ་རྒྱུས་མང་པོ་གསུང་གི་འདུག་བ། འབྲོམ་སྟོན་པ་དང་ཨ་མེས་བྱང་ཆུབ་རིན་ཆེན། འོ་ད། དེ་དང་དེ་འདྲ་བ་མང་པོ་ཡོད་རེད། འོ་ད་དེ་ཚོའི་བྱས་ནས་དགེ་བའི་བཤེས་གཉེན་བསྟེན་ནས། ཨ་ནི་བི་ཀའི་རྟོགས་པ་པའི་རྒྱུད་ལ་སྐྱེས་པ། ཁ་ཤས་པས་གད་སྙིགས་ཕར་འཕོ་ག་ཕི་ཁེ་ཕི་ཁེ་སྐས་འཛེག་གསུམ་པའི་ཐོག་ལ་སླེབས་དུས་ཁ་ན་ཨ་ནེ། ཕི་ཁེ། ཕི་ཁེ་སྐར་ཚོར་རྟོགས་པ་པའི་རྒྱུད་ལ་སྐྱེ་ཡག་འདྲ་བ་དང། འབྲོམ་སྟོན་པས་དེ་ནས་ཇོ་བོ་རྗེ་གི་དེ་ནས་ཆབ་གསང་དང་ཆབ་ཆེན་བཙོག་ལྟ་མ་བྱས་པ་བྱས་ནས་དེ་འདུ་ཤག་གི་འདུག་སེ་བྱས་ནས་ཕར་ཕྱི་ལོགས་གཡུགས་ནས་འདུག་སེ་པས་ཞབས་ཕྱི་ཞུས་པས། དེ་ག་རང་ནི་ཕི་ཁེ་ཨ་ནི་ཉིན་ལམ་བཅོ་བརྒྱད་ཀྱི་བྱ་རྒོད་ཀྱི་བས་ཉིན་ལམ་བཅོ་བརྒྱད་ཀྱི་མཐོང་ས་ཀྱི་བས་འབུ་སྲིན་ཚུན་ཆད་ཀྱི་སེམས་དེ་ཚོའི་བས་སེམས་ག་རེ་བསམ་གྱི་ཡོད་མེད་བས་ཇི་མ་ཇི་བཞིན་ཧ་གོ་ཐུབ་ཡག་གི་དེ་ནི་གཞན་སེམས་ཤེས་པའི་མངོན་ཤེས་ཁྲ་ཝ་ལེ་འཁྲུངས་པ་ཡིན་ཁྲ་ལམ་ལམ་ཡིན་འོ་ད་དེ་འདྲའི་གི་དེ་ནི་བཤེས་གཉེན་ཡག་པོ་བསྟེན་ན་རྟོགས་པ་བས་ལམ་སང་ལམ་སང་ཁ་སང་མེད་ན་ཡང་དེ་རིང་བས་རྟོགས་པ་སྐྱེས་བསྡད་ཡག་འདྲ་བོ་ཞོགས་ཀས་རྟོགས་པ་མེད་ན་ཡང་དགོང་དག་སྐྱེས་བསྡད་ཡག་འདྲ་བོ།

ཨ་ནི་ག་ལེ་ག་ལེ་རྙིད་རྙིད་འགྲོ་གི་འདུག་བ་ལོ་མ་དེ་ཚོ་མར་རྙིད་འགྲོ་ག་ལེ་བྱེད་ཨ་ནི་གང་ཚར་གཅིག་ལ་མེ་ཏོག་དེ་མར་གཡུག་རན་པ་རེད་པ་ད་ཁོ་རྙིད་དུ་ཆགས་ནས་དགེ་བའི་བཤེས་གཉེན་དེ་མ་བསྟེན་ན་འོ་དེ་འདྲ་བོ་བྱེད་ནས་དེ་ནས་ད་དེ་ནས་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་པ་ཡིན་ན་དེ་ནས་འདི་རེད་པ་ད་འོ་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་པ་ཡིན་ན་དེ་ནས་དགེ་ངན་སོང་ལ་དཔེ་མི་སྐྱེ་ཡ། ངན་སོང་ལ་སྐྱེ་ཡག་གི་དེ་ནི་འཕེན་བྱེད་ཀྱི་ལས་དེ་ཚོའི་ལས་ངན་པ་དེ་ཚོ་ཡང་ཡིན་ན། འོ་ན་དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་མཁན་ཅིག་ཡིན་ན་དགེ་བའི་བཤེས་གཉེན་གྱི་བཀའ་བཀྱོན་ཅིག་གནང་ན་ཡང་དེ་གིས་གོ་ཆོད་འགྲོ་ཡག་འདྲ་བོ། བཀའ་བཀྱོན་ཅིག་གནང་ན་བཀའ་བཀྱོན་དྲག་པོ་དྲག་སྔགས་ཡིན། འོ་ད་བར་ཆད་སེལ་ན་དེ་ཡིས་སེལ། འོ་ད། དེ་ནས་བརྡུང་རྡེག་བྱུང་ན་དབང་བསྐུར་ཡིན། འོ་ད་རོ་ད། གསུངས་པ་ན་བདག་གིས་འགྲོ་མགོན་གཙང་པ་རྒྱ་རས་ཀྱིས་གསུངས་འདུག་པ། འོ་ད་དེ་འདྲས་ཡོང་དགོས་དེ་སོ་སོའི་བསྟེན་ཚུལ་ཡག་པོ་བྱུང་ན་རེད། ཕར་ཕྱོགས་བླ་མ། དེ་གའི། བྱིན་རླབས་ཆེ་ཆུང་གི་སྐད་ཆ་ཡོད་མ་རེད་སོ་སོའི་བསྟེན་སྟངས་ཡག་པོ་ཞིག་བྱུང་ན་འོ་དེ་ཡོང་གི་ཡོད་རེད་བཀའ་བཀྱོན་ཅིག་གནང་ན་སོ་སོའི་བར་ཆད་སེལ་འགྲོ་ཡག་ཅིག་བསྟེན་སྟངས་ཡག་པོ་ཅིག་མ་བྱུང་ན་སངས་རྒྱས་བཅོམ་ལྡན་འདས་ཕེབས་པ་ཡིན་ན་བར་ཆད་སེལ་ཐུབ་ཡ་ཡོད་མ་རེད། དེ་སོ་སོའི་ངོས་ནས་རེད་པ་ད། དཔེར་ན་དགེ་སློང་ལྷས་བྱིན་དེ་གཅིག་པ་རེད། སངས་རྒྱས་བཅོམ་ལྡན་འདས་དགེ་བའི་བཤེས་གཉེན། རེད་པ་ད། ཆོས་ཞུ་ཞུ་བ་བྱས་ཆོས་ཀྱི་གསེང་ལ། སློབ་མ་གི་གསེང་ལ་བསྡད། རེད་པ་ད། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་ལ་དད་པ་མེད་པ་བྱས་སངས་རྒྱས་བཅོམ་ལྡན་འདས་ཟེར་མཁན་དེ་ཅིག་ཟོག་པོ་འདྲ་བོ་ཅིག་མི་མགོ་སྐོར་བཏང་སྡོད་མཁན་འདྲ་བོ་ཅིག་མཐོང་གི་ཡོད་རེད་བདུད་ལྷས་བྱིན་གྱིས་ད་དེ་ཆོས་གོ་གོ་བ་རེད། མཁས་པ་ཆེན་པོ་ཆགས་ཡོད་རེད་ཡིན་ན་ཡང། སོ་སོ་གི་ཕར་སངས་རྒྱས་བཅོམ་ལྡན་འདས་དགེ་བའི་བཤེས་གཉེན་བསྟེན་ཡོད་མ་རེད་པ། བསྟེན་མེད་པ་ཡིན་ཙང། ཨ་ནི། ཡོད་མ་རེད། ཨ་ནི་ངན་སོང་ནང་སྐྱེས་པ་རེད་པ་ད། བྱས་ཙང། ཕར་ཕྱོགས་དགེ་བའི་བཤེས་གཉེན། བྱམས་འཇམ་དབྱངས་འདྲ་བ་ཡིན་ནའི་རེད། སོ་སོ་སྐྱེ་བོ་ཐ་མལ་པའི་རྣམ་པ་ཅིག་ཡིན་པ་ཡིན་ནའི་རེད། སོ་སོའི་ངོས་ནས་ཕར་ཡག་པོ་བསྟེན་དགོས་རེད་ཕར་ཡག་པོ་བསྟེན་ན་དེས་བཀའ་བཀྱོན་ཅིག་གནང་ན་ངན་སོང་གི་དེ་ནི་འོ་དེ། སྒོ་དེ་བཅད་འགྲོ་གི་རེད། འོ་དེ་རེད་དོ་བ། དགེ་བའི་བཤེས་གཉེན་མ་བསྟེན་ན་ཨ་ད་ངན་སོང་མུ་མཐའ་མེད་པ་འཁྱམ་འགྲོ་ཡ་འདྲ་བོ་དེ་རེད་ལོག་ཕྱོགས་དེ་ད་དུ་ཟེར་ནས་སྒོམ་པའི་སྒང་ལ་ཡང་ཕན་ཡོན་དེ་བསམ་བློ་བཏང། བསྟེན་པའི་ཕན་ཡོན་ཨ་ནི་མ་བསྟེན་པའི་ཉེས་དམིགས་དེ་བསམ་བློ་བཏང་ཁོ་གཉིས་སྤེལ་ནས་སྒོམ་ན་ཡག་པོ་ཡོང་ནི་ཅེས་ནས། དེ་ནས། ཨ་ནི་དགེ་བའི་བཤེས་གཉེན་ཚེ་འདི་ལ། རེད་པ། དགེ་བའི་བཤེས་གཉེན་ཡག་པོ་ཅིག་བསྟེན་པ་ཡིན་ན་ད་ལྟ་ཞུས་པ་ནང་ལྟར་རེད། ཨ་ནི་སྐྱེ་བ་རྗེས་མ་ཡིན་ནའི་བི་ཀའི་བྱམས་འཇམ་དབྱངས་ལྟ་བུའི་དགེ་བའི་བཤེས་གཉེན་གང་འདོད་འདོད་དུ་བི་ཀའི་མཇལ་ཆོག་ཡ། བླ་མ་དཔེ་གང་འདོད་འདོད་ཀྱི་བི་ཀའི་མཇལ་ཆོག་ཡ། འོ་དེ་འདྲའི་ཡོང་གི་ཡོད་རེད། དགེ་བའི་བཤེས་གཉེན་ད་ལྟ་སོ་སོའི་བི་ཀའི་བསྟེན་ཡོད་པའི་དགེ་བའི་བཤེས་གཉེན་དེ་ཚོའི་བསྟེན་ཚུལ་ཡག་པོ་མ་བྱུང་ན། སྐྱེ་བ་ཕྱི་མ་དེ་ལས་བི་ཀའི་དགེ་བའི་བཤེས་གཉེན་མི་རག་ཡ་འདྲ་བོ། དེའི་རྗེས་མ་དེ་ལས་དགེ་བའི་བཤེས་གཉེན་མི་རག་ཡ་འདྲ་བོ་དང། ཨ་ནེ་དགེ་བའི་བཤེས་གཉེན་ལ་ཐག་རིང་རུ་རིང་རུ་ཕྱིན་ད་དེ་རེད། ཨོ་འགྲོ་གི་ཡོད་རེད་དེ་ནི། དེ་བྱས་ནས་དེ་ཨོ་དེ་དེ་ད་སྒོམ་དགོས་རེད། བཤར་སྒོམ་བྱས་ནས་མ་འདུག་ཟེར་བཤར་སྒོམ་བྱས་ཨ་ནེ་བྱས། དཔྱད་སྒོམ་བྱས། ད་དགེ་བའི་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་དེ་ནི་མ་བསྟེན་པའི་ཉེས་དམིགས་བརྒྱད་འགྲིག་སོང་བ་བསྟེན་ཚུལ་ལོག་པའི་ཉེས་དམིགས་དེ་རེད། ད་དགེ་བའི་བཤེས་གཉེན་བསྟེན་ཚར་སོང་ན་བསྟེན་ཚུལ་ཡག་པོ་བྱེད་དགོས་རེད་མ་གཏོགས་བསྟེན་ཚུལ་ལོག་ནས་དཔེར་ན། རེད་པ་ད། དགེ་བའི་བཤེས་གཉེན་ལ། དེ་ནས་བརྙས་སྨོད་ཤོར་ན། བརྙས་སྨོད་རེ་བྱས་ན། བརྙས་སྨོད་ཟེར་ན་ཧ་གོ་རེད་པ་ད། དགེ་བའི་བཤེས་གཉེན་ལ་བརྙས་སྨོད་བྱས་པ་ཡིན་ན་སངས་རྒྱས་ཚང་མ་ལ་བརྙས་སྨོད་བྱས་པ་དེ་གཅིག་པ་རེད། དཔེར་ན་སངས་རྒྱས་གཅིག་ལ་བརྙས་སྨོད་ཤོར་ན་དཔེ་སྡིག་པ་ཆེན་པོ་རེད་པ། དེ་ཡིན་ད་དགེ་བའི་བཤེས་གཉེན་ལ་བརྙས་སྨོད་ཤོར་ན་སངས་རྒྱས་ཡོད་ཚད་ལ་བརྙས་སྨོད་ཤོར་བའི། དེ་གཉིས་དེ་འདྲ་གི་ཉེས་དམིགས་ཡོད་རེད། དགེ་བའི་བཤེས་གཉེན་ལ་གཅིག། ཚིག་པ་ཟ་ནས་རེད་པ་ད་ཁོང་ཁྲོ་འདྲ་པོ་ཞིག་ཟ་ཡིན་ན། ཨ་ནི། ཁོང་ཁྲོ་བོད་སྐད་དུས་ཚོད་ཐུང་ཐུང་བས་འདི་འདྲའི་གཅིག་གི་ཡུན་ལ་བྱས་པ་ཡིན་ན། ཨ་ནི་འདིའི་ཆ་དྲུག་ཅུ་རེ་ལྔ། གྲུབ་མཐའ་གོང་མ་ཡིན་ན་བརྒྱ་དང་བརྒྱད། ཨོ། ད་ཨ་ལས་ཉུང་བ་དེ་བྱས་ན་དྲུག་ཅུ་རེ་ལྔ། ཨོ། ད་དེའི་རིང་གི་བསྐལ་པ་དྲུག་ཅུ་རེ་ལྔའི་རིང་ག་ལ་ཨ་ནི། དམྱལ་བ་མནར་མེད་ལ་སྐྱེ་དགོས་ཡ། སྡུག་བསྔལ་མྱང་དགོས་ཡ་དེ་འདྲ་ཡོད་རེད། ཨོ། ད། སོ་སོ་དགེ་བའི་བཤེས་གཉེན་ལ་ཁོང་ཁྲོ་བྱེད་རྒྱུ་ཡོད་མ་རེད། ཨོ་དོན་དག་དེ་རེད། རོ། ད་མཉམ་པའི་གནས་དགོས་ལ་འོ་དེ་དེ་རེད། ད་དགེ་བའི་བཤེས་གཉེན་ལ་བསྟེན་ཚུལ་ལོག་པ་ཡིན་ན་དེ་ནི། སྔགས་ལ་བསྟེན་ན་ཡང་མཆོག་མི་འགྲུབ་ཡང། བྱས་ད་སྔགས་ལ་བསྟེན་ན་འདི་གའི་སྔགས་གསང་བ་འདུས་པ་ལྟ་བུའི་ཡིན་ན་མཚམས་མེད་ལྔ་པའི་མི་དགེ་བ་བཅུ་བྱེད་བྱེད་ཀྱི་སྡིག་པ་ཆེན་པོ་ཅན་ཡིན་ནའི། འོ་ད་སྔགས་ལ་ཡག་པོ་བསྟེན། དགེ་བའི་བཤེས་གཉེན་བསྟེན་སྔགས་ལ་བའི་ཉམས་ལེན་ཡག་པོ་བྱས་ན། ཚེ་དེ་ལ་སངས་རྒྱས་འགྲོ་ཡ་ཡོག་རེད་པ་ད། ཡོག་རེད་དེ་དགེ་བའི་བཤེས་གཉེན་ཡག་པོ་མ་བསྟེན་བསྟེན་ཚུལ་ལོག་སོང་ན།

ད་དེ་ག་རེ་རེད་ཟེར་ན་དགེ་བའི་བཤེས་གཉེན་གྱི་མ་མཐའ་བཀའ་ཅིག་བཅག་པ་ནས་ལོག་ལྟ་གཞན་ཕར་བཞག་ནས་བཀའ་ཅིག་བཅག་པ་ཡིན་ནའི་དེ་ནས་དཔེར་ན་འདི་རས་ཆུང་པ་རྗེ་བཙུན་མི་ལ་རས་པའི་བཀའ་ཐེངས་གསུམ་བཅག་ནས་སྐུ་ཚེ་དེ་ལ་ཟུང་འཇུག་མ་ཐོབ་པ། ཨོ་ད་ནག་པོ་སྤྱོད་པ་ནག་པོ་སྤྱོད་པ། ཨོ་ད་ནག་པོ་སྤྱོད་པ་ཟེར་ཞེ་དྲག་གི་ནི་མཁས་གྲུབ་ཆེན་པོ་ཅིག་རེད་བ་ད་དཔེ་འགྲེལ་བལྟ། མཁས་གྲུབ་ཆེན་པོ། གྲུབ་པའི་དབང་ཕྱུག་ཆེན་པོ་ཅིག་རེད་དེ། ཨོ་ད་བླ་མས། སྐབས་ཀྱི་རྩོད་པ་མ་བྱེད་ཟེར་བཀའ་བྱེད་ཡོད་རེད། ཨོ་དེའི་རྗེས་ནས་རྐང་བཙུགས་མ་རེད་རྗེས་ནས་ད་མདོ་བསྟན་པའི་དོན་དག་ལ། དེ་གནང་བ་རེད་དེ། ད་གང་བྱེད་པའི་བཀའ་དེ་བཅག་པ་ཡིན་ཙང། ཨ་ནི་སྐུ་ཚེ་དེ་ལ་ཟུང་འཇུག་མ་ཐོབ་པར་བར་དོ་ལ་སངས་རྒྱ་དགོས་པ་བྱུང། ཨོ་དེ་འདྲའི་འདུག་པ།

ཨ་འདུག་ཟེར་བྱས་ན་ད་དགེ་བའི་བཤེས་གཉེན་དངོས་གནས་བསྟེན་དགོས་ཀྱི་འདུག་བསམ་ནས་ཐག་བཅད། དེ་པོ་ད་དགེ་བའི་བཤེས་གཉེན་བསྟེན་ཟེར་ཡ་དེ་ལ་བསྒྲུབ་བྱ་བྱས་ནས་ད་དེ་བསྟེན་དགོས་ཡ་གི་རྒྱུ་མཚན་དེ་ད་དྲངས་ནི་ལུང་དྲངས་རིགས་པ་དྲངས་བ་ད་དེ་རེད། ཨ་ནི་བསྟེན་ནས་སྤུས་དག་པོ་བསྟེན་དགོས་རེད་ཚུལ་བཞིན་བསྟེན། ཨ་ནི་བསྟེན་ཚུལ་མ་ལོག་པ་བྱས་ནས་དེ་པོ་ད། བསྟེན་ཚུལ་ལོག་ན་རྟེན་འབྲེལ་འདྲ་པོ་འཆུག་འགྲོ་བ་རེད་རྟེན་འབྲེལ་གྱི་གནས་འདྲ་པོ་ཚེས་གཅིག་ནས་འཆུག་ན་བཅོ་ལྔ་བར་འཆུག་ཟེར་ཅོ་རོ་ནང་ཁང་པ་འོ་དེ་ནང་ལྟར་གྱི་དེ་ནས་བསྟེན་ཚུལ་ལོག་པ་བྱེད་ཡ་དེ་གལ་ཆེན་པོ་རེད་ཤག་ཨ་ན་སྔ་མ་སྔ་མ་འདི་འདྲའི་འཆུག་ནས་འདི་འདྲའི་བྱུང་ཤག་རོ་བ་ད་ཟེར་འདྲ་པོ་རེད། བྱས་ནས་ད་གང་བྱེད་བི་གའི་དགེ་བའི་བཤེས་གཉེན་བསྟེན། དགེ་བའི་བཤེས་གཉེན་བསྟེན་ཚུལ་བི་གས་མ་ལོག་པ་བྱེད་དགོས་ཀྱི་འདུག་ཟེར་ད་དེའི་ཐོག་ལ་ད་མཐའ་འཁོར་རེ་སྐོར་གྱི་བི་གས་ལུང་རིགས་དང་ག་རེ་བསམ་བློ་བཏང་རྒྱུ་ཡོད་ན་བཏང་ནས་ཨ་ནི་སོ་སོ་ངེས་ཤེས་རྙེད་པ་ཅིག་དགོས་པ་རེད་ངེས་ཤེས་ཀྱི་ཚད་མའི་ངེས་ཤེས་རྙེད་པ་ཅིག་དགེ་བའི་བཤེས་གཉེན་བསྟེན་པ་དང་འོ་ད་བསྟེན་ཚུལ་མ་ལོག་པའི་ཐོག་དེ་ལ་དེ་བྱུང་པ་ཡིན་ན་ད་ཅིག་ག་རེ་གྲ་འགྲིག་མི་འགྲིག་ག་རེ་ཅིག་བྱུང་བར་ཆད་ག་རེ་ཅིག་བྱུང་ན་ཡང་ཨ་ནི་སོ་སོའི་བློ་དེ་ལྡོག་ཐུབ་ཡ་ཡོད་མ་རེད་རེད་པ་དང་ད་ཚད་མའི་ངེས་པ་རྙེད་འགྲོ་གི་རེད་པ་དང་འོ་འདི་རེད། ཨོ་དེ། ད་གསུམ་པ་དེ་དེ་འགྲིག་སོང་ཨ། ད་སང་ཉིན་གཟའ་སྤེན་པ། གུང་སེང་རེད་པ་ད་ངལ་གསོ་བྱས། གནངས། ཆོས་ཞུ་བ་རྣམས་ལ་གསོལ་ཇ་དང་འབྲས་སིལ་སྐུ་འགྱེད་བཅས་ཕུལ་ཆོག་པ་ཞུ། ཡང་གནངས་ཉིན། ཚོགས་ཁང་རབ་བྱུང། བདེ་ཆེན་ལགས་ནས། འདུས་ཚོགས་སུ་གསོལ་ཇ་བཞེས་བག་སྐུ་འགྱེད་བཅས་འབུལ་ལམ་ཞུས་ཆོག་པ་ཞུ། གོང་དུ་གང་ཞུས་པ་དེ་ནས་ཕྱག་ལེན་ཐེབས་པ་གཅིག་ཅར་ནས་བཀའ་དྲིན་སྐྱོང་བར་ཞུ། འོ་ལགས་སོ་དེ་ཡང་ཇི་སྐད་དུ། ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་གསུང་ལས། དེ་ནས་འདི་ཕྱིའི་ལེགས་ཚོགས་ཇི་སྙེད་པ། རྟེན་འབྲེལ་ལེགས་པར་འགྲུབ་པའི་རྩ་བ་ནི་ལམ་སྟོན་བཤེས་གཉེན་དམ་པ་འབད་པ་ཡིས། འོ་ལགས་འདི་ནི། བསམ་དང་སྦྱོར་བས་ཚུལ་བཞིན་བསྟེན་པ་རུ། ལེགས་པར་མཐོང་ནས་འདི་ནི། སྲོག་གི་ཕྱིར་གཏོང་བར་མི་བྱ་བར་གསུངས་པ་ན་བདག་གི་དག་ལས། བཀའ་བཞིན་སྒྲུབ་པའི་མཆོད་པས་མཉེས་པར་བྱས། འདི་ནི། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བྱས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ་ཞེས་གསུངས་པ་ན་བདག་གི་དག་འདི་ནི། ད་འདི་ཕྱིའི་ལེགས་ཚོགས། རེད་པ་ད་འདི། སྐྱེ་བ་འདི་དང་འོ་ད་འདི་ནི། ཕྱི་མ། ཕྱི་མའི་དེ་ནི་ལེགས་ཚོགས་གང་ག་ལོག་གི་བི་གའི་རྩ་བ་བས་རྟེན་འབྲེལ་རྟེན་འབྲེལ་གྱི་རྩ་བ་འདྲ་བོ་དེ། འོ་ད་དེ་ནི་བཤེས་གཉེན་དམ་པ་སོ་སོའི་དགེ་བའི་བཤེས་གཉེན་རེད་པ་ད། འོ་ད་དེས་དེ་ནི་བི་གའི་ཚུལ་བཞིན་དུ་བའི་བསམ་པ་དང་སྦྱོར་བའི་ཐོག་ནས་རེད་པ་ད་བསམ་པས་བསྟེན་ཚུལ་སྦྱོར་བས་བསྟེན་ཚུལ་ཚུལ་བཞིན་གྱི་ཐོག་ནས་བི་གའི་བསྟེན་ཡ་ལ་རེད་པ་ད། བསྟེན་ཡ་དེ་ཡིན་པ་དེ་བའི་རྩ་བ་འདྲ་བོ་དེ་ཡིན་པ་དེ་མཐོང་ནས། ཨ་ནི་སོ་སོའི་བི་གའི། སྲོག་དང་བསྡོས་ནས་རེ་བ་ད་སྲོག་གི་ཕྱིར་ཡང་བི་གའི་རེ་བ་ད་ད་བཀའ་བཞིན་དུ་བསྒྲུབས་ནས་བི་གའི། ཨ་ནི། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་དེ་ཟུག་གནང་བ་ཡིན། ཨོ་ད་ཐར་འདོད་ཁྱེད་ཀྱང་དེ་བཞིན་ཨོ་ད་ཁོང་གི་བའི་རྗེས་འཇུག་གི་སློབ་མ་ཚོས། ཨོ་རེ་བ་ད་ཨ་ནི་དེ་འདྲ་བྱེད་དགོས་རེད་ད་གང་བྱས་བི་གའི་འདི་ཕྱིའི་ལེགས་ཚོགས་བི་གའི་ཡག་པོ་བྱེད་འདོད་ན་ནི་ལམ་སྟོན་གྱི་དེ་ནས་དགེ་བའི་རྩ་བ། ག་ས་དགེ་བའི་བཤེས་གཉེན་པས་ཚུལ་བཞིན་དུ་བསྟེན་དགོས་ཀྱི་རེད་གསུངས་ཡ་ཨོ་དེ་ཡིན་པ་རེད། ཨོ་དེ་ཡིན་ཟེར་བས་ད་རེས་བྷི་གས་ད་རྙེད་པར་དཀའ་ཞིང་རྙེད་ན་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཟེར་བའི་ལུས་རྟེན་བཟང་པོ་ཐོབ། མཇལ་བར་དཀའ་བའི་དེ་ནི་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་མཇལ་བའི་ཨོ་ད་སྐབས་འདི་ལ་བྷི་གས་ད་སོ་སོའི་བས་བཤེས་གཉེན་ཡག་པོ་ཅིག་བཙལ། ཨོ་དེ་ཡང་བས་ཚད་དང་ལྡན་པ་ཅིག་བཙལ། ཨོ་ད་དེ་ཡང་བྷི་གས་བསམ་དང་སྦྱོར་བས། ཨོ་ད་ཐོག་ནས་བི་ཀའི་ཡག་པོ་ཅིག་བསྟེན་གྱི་ཡིན་བསམ་པ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ནང་ལྟར་བྱས་ནས་བི་ཀའི་བཤེས་གཉེན་ཚུལ་བཞིན་དུ་བསྟེན་གྱི་ཡིན། དེ་ལྟར་བསྟེན་པ་ལ་བརྟེན་ནས་དེ་ནས་ལམ་གྱི་རིམ་པ་དེ་ཚོས་བི་ཀའི་ད་ཡོང་གི་ཡོད་རེད་བ་ད། ཨོ་ད་དེ་ཡང་དེ་ནས་རང་གཅིག་གོ་གི་དོན་དག་མིན་པ། མཐའ་འཁོར་གྱི་བའི་འགྲོ་བ་རིས་དྲུག་གི་སེམས་ཅན་ཐམས་ཅད་ཀྱི་དོན་དུ་རེད་བ་ད་སེམས་ཅན་ཐམས་ཅད་ཀྱི་བའི་དོན་དག་ལ། ཨོ་ད་དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་དེའི་ཆེད་དུ་བི་ཀའི། སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ་དེ་ནས་ཐོས་པ་བྱེད་དགོས་རེད་མ་གཏོགས་ཐོས་པ་ཁྱོན་ནས་མ་བྱས་པ་ལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་ཡོད་མ་རེད། ཡོད་པ་དང་དེ་ཡིན་ཙང་ཐོས་པ་བྱེད་རོགས། ཐོས་པ་བྱེད་ས་དེ་ཡང་མ་ནོར་བ་ཅིག་སྤྱིར་བཏང་མང་པོ་ཡོད་རེད་དེ། ཡིན་ན་ཡང་དེ་ཡང་མ་ནོར་བ་ལམ་ཆ་ཚང་བ། འོ་ད་དེ་ནི་དེ་རིགས་ཀྱི་གུ་གུལ་ཡོད་ས་དང་དེ་བྱང་ཆུབ་ལམ་གྱི་རིམ་པ་ལས་ལྷག་པ་ཅིག་མེད་པ་རེད། སྔོན་གྱི་སྐྱེས་བུ་དམ་པ་ཚོས་བཀའི་བརྟག་དཔྱད་འདྲ་པོ་བཀའི་རེད་པོ་ད། འོ་ད་ག་འདྲ་ཅིག་བྱས་པ་ཡིན་ནའི་བྱང་ཆུབ་ལམ་གྱི་རིམ་པ་ལས་ལྷག་པ་ཅིག་མེད་པ་རེད། འོ་ད་མ་འོངས་པའི་སྐྱེས་བུ་དམ་པ་ཚོས་བཀའི་བརྟག་དཔྱད་ག་འདྲ་ཅིག་གནང་གི་ཡིན་ནའི་བྱང་ཆུབ་ལམ་གྱི་རིམ་པ་ལས་ལྷག་པ་ཅིག་མེད་པ་རེད། བྱང་ཆུབ་ལམ་གྱི་རིམ་པ་ཟེར་ཡ་དེ་ཡང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་གསར་དུ་བཟོས་བྱས་པ་མ་རེད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གིས་འོ་ད་གསར་དུ་བཟོས་གནང་པ་མ་རེད་ད་ཡར་ཐུག་གི་ཡིན་ན་དེ་ནི་བསྟན་པའི་བདག་པོ་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཡར་ཐུག་འགྲོ་གི་ཡོག་རེད་དེ་ཡང་དེ་ནི་རོག་ད་འོ་ད་ག་དུས་ཡིན་ན་འདས་མ་འོངས་ད་ལྟ་དུས་གསུམ་གྱི་དེ་ནི་སངས་རྒྱས་བཅོམ་ལྡན་འདས་ག་འདྲ་ཅིག་ཕེབས་པ་ཡིན་ན་ཡང་བྱང་ཆུབ་ལམ་གྱི་རིམ་པ་འདི་ལ་མ་གཏོགས་གསུང་ཡ་མེད་པ་རེད། རོག་ད་སངས་རྒྱས་ཡག་གི་ཐབས་དེ་ལ། འོ་ན་བྱང་ཆུབ་ལམ་གྱི་རིམ་པ་འདི་མ་གཏོགས་གསུང་ཡ་མེད་པ་རེད་འོ་ད་དེ་འདྲའི་གི་དེ་ནི་བྱང་ཆུབ་ལམ་གྱི་རིམ་པ་འདི་བས་སོ་སོ། ཉན་གི་ཡིན་བསམ་པ་བྱེད་རོགས།